རྒྱ་གར་ནང་ཉིན་རེའི་ཏོག་དབྱིབས་ནད་པ་གསར་པ་ཐོན་པའི་གྲངས་ཚད་དང་མི་འདས་གྲོངས་སུ་གྱུར་བའི་གྲངས་ཚད་ད་བར་མཐོ་ཤོས་བྱུང་ཡོད་པའི་གནས་ཚུལ་ཐོན་ཡོད་པར་བརྟེན་རྒྱལ་སྤྱིའི་ནང་རྒྱབ་སྐྱོར་ཤུགས་ཆེན་ཐོབ་ཡོད་པ་རེད་འདུག Pamela Jane ལགས་ཁོང་མོའི་བཟའ་ཟླ་ཏོག་དབྱིབས་ནད་ན་བའི་རྐྱེན་གྱིས་འདས་གྲོངས་སུ་གྱུར་ཡོད་འདུག་ཁོང་མོས་གསུངས་དོན།

ང་རང་བློ་ཕམ་ཆེན་པོ་འདུག་འོན་ཀྱང་གང་བྱེད་འདི་བྱེད་མེད་པར་ལྷག་བྱུང། Pamela Jane ཁོང་མོ་ལྟ་བུར་རྒྱ་གར་ནང་ནད་ཡམས་ཀྱིས་རྐྱེན་པས་གནས་སྟངས་ཛ་དྲག་ཏུ་འགྲོ་བཞིན་པའི་སྐབས་ནང་མི་སྤུན་མཆེད་འདས་གྲོངས་སུ་གྱུར་བའི་གནས་སྟངས་བསྐྱར་ཡང་ཐེངས་གཅིག་གདོང་བལྟ་རྒྱུའི་གོ་སྐབས་མེད་པ་ཡིན་འདུག་འདས་པའི་ཆུ་ཚོད་གཉིས་རྩ་བཞིའི་ནང་ལ་ཏོག་དབྱིབས་ནད་པ་གསར་པ་འབུམ་གསུམ་དང་ཕྱེད་ཀ་ལྷག་ཐོན་ཡོད་པས་ཁྱོན་བསྡོམས་ད་བར་ནད་པ་ས་ཡ་བཅོ་བརྒྱད་ཙམ་ཆགས་ཡོད་འདུག་དེ་བཞིན་དུས་ཡུན་དེའི་ནང་མི་སུམ་སྟོང་ཉིས་བརྒྱ་དགུ་བཅུ་གོ་གསུམ་ཙམ་ཞིག་གི་སྲོག་ཤོར་ཡོད་པས་ཁྱོན་བསྡོམས་མི་འབུམ་གཉིས་ཙམ་འདས་གྲོངས་སུ་གྱུར་ཡོད་པ་རེད་འདུག་འོན་ཀྱང་འབྲེལ་ཡོད་མཁས་པ་ཚོས་གྲངས་ཚད་དེ་དངོས་གཞིའི་གྲངས་ཚད་ལས་ཉུང་བ་ཡིན་ཚུལ་འགྲེལ་བརྗོད་གནང་ཡོད་འདུག། ཛ་དྲག་གི་གནས་སྟངས་དེ་ལྟ་བུའི་སྐབས་རྒྱལ་སྤྱིའི་ནང་རྒྱལ་ཁབ་ཁག་གིས་རྒྱ་གར་ལ་ཁ་ཞེ་གཉིས་མེད་ཀྱི་རྒྱབ་སྐྱོར་བཏོན་ཡོད་འདུག་ཕ་ཀི་སི་ཐན་དང Australia། རྒྱ་ནག། Saudi Arabia། ཨིན་ཡུལ་སོགས་ཀྱིས་རྒྱ་གར་ལ་རྒྱབ་སྐྱོར་གྱི་རྣམ་འགྱུར་ཤུགས་ཆེན་བཏོན་ཡོད་འདུག་དེ་ཡང་ཨིན་ཡུལ་གྱི་ཕྱི་སྲིད་བློན་ཆེན་སྐུ་ཞབས

ཡང་རྒྱ་གྲམ་དམར་པོའི་སྤྱི་མཐུན་ཚོགས་པའི་ལྷོ་ཨེ་ཤི་ཡའི་འགན་འཛིན Udaya Regmi ལགས་ཀྱིས། རིམ་བཞིན་གནས་སྟངས་ཛ་དྲག་པོ་དེ་ཡར་རྒྱས་འགྲོ་བའི་རེ་བ་བཟང་པོ་ཞིག་བཅངས་བཞིན་ཡོད་པས་ཁོང་གིས་གསུངས་དོན། ད་ཆ་རྒྱ་གར་ནང་ནད་ཡམས་ཀྱི་གནས་སྟངས་ཤིན་ཏུ་ཛ་དྲག་པོ་ཆགས་ཡོད་ཀྱང་གཞུང་གི་ངོས་ནས་གང་ཐུབ་ཅི་ཐུབ་བྱེད་བཞིན་ཡོད། ང་ཚོའི་རེ་བ་ལ་བདུན་ཕྲག་གཅིག་གཉིས་ནང་ཚུད་ལ་གནས་སྟངས་ཡག་ཏུ་འགྲོ་བའི་རེ་བ་བྱེད་ཀྱི་ཡོད།

ཡང་ཀྲོ་ཀྱོ་རྒྱལ་སྤྱིའི་རྩེད་འགྲན་ཚོགས་ཆུང་གི་འགན་འཛིན་ལྕམ་སེ་ཀོ་ཧ་ཤི་མོ་ཏོ་མཆོག་གིས། ད་ལྟའི་ཆར་རྩེད་འགྲན་སྐབས་གཟིགས་མོ་བ་ཡོང་ཆོག་མིན་བཤད་མི་ཐུབ་པ་དང། གཅིག་བྱས་ན་གཟིགས་མོ་བ་མེད་བཞིན་དུ་རྩེད་འགྲན་མུ་མཐུད་འཚོག་སྲིད་པ་རེད་ཅེས་གསུངས་ཡོད་འདུག་འོན་ཀྱང་གཟའ་འཁོར་དེའི་ནང་ཚུད་ལ། ཀྲོ་ཀྱོ་དང། ཨོ་ས་ཀ་དེ་བཞིན། ཉི་ཧོང་གི་ས་གནས་གཞན་ཁག་འགའ་ཤས་ནང་ནད་པ་གསར་པ་ཐོན་ནས་ཛ་དྲག་གི་བཀའ་རྒྱ་ཐེངས་གསུམ་པ་དེ་བཏང་ཡོད་འདུག་ཉི་ཧོང་ནང་ད་བར་མི་ཁྲི་གཅིག་ལྷག་ཙམ་ཞིག་ཏོག་དབྱིབས་ནད་ཀྱི་རྐྱེན་པས་སྲོག་ཤོར་ཡོད་འདུག་སྤྱིར་རྒྱལ་སྤྱིའི་ནང་གྲངས་ཚད་དེ་སྡུག་པ་རང་མ་ཡིན་ན་ཡང། ཨེ་ཤི་ཡའི་རྒྱལ་ཁབ་གཞན་ཐའེ་ཝན་དང་ཝེད་ནམ། Thailand། ལྷོ་ཀོ་རི་ཡ་སོགས་དང་བསྡུར་ཚེ། ཉི་ཧོང་ནང་འདས་གྲོངས་གྱུར་བའི་མིའི་གྲངས་ཚད་མཐོ་པོ་རེད་འདུག

རྩེད་འགྲན་གོ་སྒྲིག་གནང་མཁན་གྱི་རྒྱལ་ཁབ་ཉི་ཧོང་དང་དེའི་མི་མང་གི་བདེ་འཇགས། དེ་བཞིན་རྩེད་འགྲན་ནང་མཉམ་ཞུགས་གནང་མཁན་གྱི་རྩེད་འགྲན་པ་ཡོངས་ཀྱི་བདེ་འཇགས་ཆེད་སྒྲིག་གཞི་དང་ལམ་སྲོལ་གཏན་འབེབས་བྱས་ཡོད་པ་བཞིན་རྩེད་འགྲན་པ་ཚོས་འགན་བླངས་ནས་སྒྲིག་གཞི་ཡོངས་ལ་བརྩི་བཀུར་བྱས་པའི་ཐོག་འབྲེལ་ཡོད་ཚང་མས་བདེ་འཇགས་ཡོང་ཐབས་སུ་འབད་བརྩོན་བྱེད་བཞིན་ཡོད། ཡང Oxfam ཚོགས་པས་བཏོན་པའི་སྙན་ཐོ་ཞིག་ལས། ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་འཛམ་གླིང་ནང་ཁྱོན་བསྡོམས་བུད་མེད་རྣམས་ཀྱི་ཡོང་འབབ་དངུལ་ཐེར་འབུམ་བརྒྱད་བརྒྱ་ཙམ་བརླགས་ཡོད་པ་ཐོན་ཡོད་འདུག་དེ་ཡང་སྤྱིར་བུད་མེད་རྣམས་མང་ཆེ་བ་ཞིག་ལས་ཀ་བརྟན་པོ་མེད་པ་དང་ཕྲུ་གུ་དང་ཕ་མ་ལྟ་སྐྱོང་སོགས་ཀྱི་འགན་ཁུར་ཡོད་པར་བརྟེན་ནད་ཡམས་སྐབས་ཁོང་ཚོ་ལས་ཀ་ཤོར་བ་དང་ཡང་ན་ལས་དུས་ཉུང་དུ་གཏང་དགོས་པ་ཆགས་ཡོད་འདུག་དེ་བཞིན་སྙན་ཐོ་དེའི་ནང་འཕྲོད་བསྟེན་འབྲེལ་ཡོད་ཀྱི་ལས་བྱེད་པ་བརྒྱ་ཆ་བདུན་ཅུ་ཙམ་བུད་མེད་ཡིན་ན་ཡང་ནད་ཡམས་སྐབས་ཁོང་ཚོར་ཉེན་ཁ་ཆེ་བ་དང་གླ་ཕོགས་ཉུང་བ་ཡོད་པ་བཀོད་ཡོད་འདུག་ཁྱེད་ཀྱིས་ཨོ་སི་ཀྲི་ལི་ཡའི་ནང་ཏོག་དབྱིབས་ནད་ཀྱི་སྐོར་གནས་ཚུལ་ཤེས་རྟོགས་ཆེད sbs.com.au/coronavirus དུ་བསྐྱོད་རོགས་གནང།